དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང།

སྲིད་གསུམ་ཚོགས་པ་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ། དེ་རིང་གི་ལས་རིམ་ནི་ཚང་མ
radio ཉན་མཁན་གྱི་མི་མང་གི་རེད། radio ཉན་མཁན་གྱི་ཨ་ས་ཡིས།

འཛམ་བུ་གླིང་ལ་ཞུ་འོང་གི་ཡབ་ཡེ་ཤུ། སངས་རྒྱས་ཞིང་ཁམས་ལ་ཞུ་འོང་གི་ཡབ་ཡེ་ཤུ། ཁྱོད་འགྲོ་སྟངས་ཀྱི་དོན་ལ་ཞུ་འོང་གི་ཡབ་ཡེ་ཤུ། ཁྱོད་ཨ་ཕ་མ་ན་ཁྱོད་ཡིན་ཁྱོད་རྒྱལ་པོ་མ་ན་ཁྱོད་ཡིན་ཁྱོད་འགྲོ་སྟངས་ཀྱི་དང་ཨང་དང་པོ་གི་མི་མི་ཁྱོད་ཡིན་པ་རེད་ཁྱོད་ཀྱིས་ང་ལ་བསམ་བློ་མང་པོ་བཏང་རོགས་གནང་རྗེས་ངས་གི་འདི་མི་མང་གི་ཚང་མས་གི་བར་ལ་ང་འདི་བཀའ་སློབ་དང་པོ་ཁྱེར་ནས་ང་འོང་བའི་གི་སྐབས་ལ། ཁྱོད་ཀྱིས་ང་ལ་རོགས་རམ་གནང། ཁྱོད་ཀྱི་འགྲོ་སྟངས་དང་པོ་ང་ལ་རོགས་རམ་གནང། ང། མི་མང་ཚང་མས་ཀྱི་བར་ལ། ང་འདི་གའི་ང་རང་གི་ལས་རིམ་དེ་ཁྱེར་ནས་འོངས་པའི་སྐབས་ལ་ཁྱོད་ཀྱིས་ང་ལ་རིག་པ་གནང་རོགས་གནང་རྗེས། ཁྱོད་ཀྱིས་ང་ལ་གསུང་རབ་གནང་རོགས་གནང་རྗེས་ངའི་གི། ལས་རིམ་དང་པོ་དང་འགྲོ་སྟངས་དེ་དང་ཅི་ཐམས་ཅད་དེ་ཁྱོད་ཀྱིས་ང་ལ་གནང་རོགས་རམ་གནང་མེད་དེ་ང།

དེ་རིང་གི་ལས་རིམ་གྱི་འགྲོ་སྟངས་དཀོན་མཆོག་གི་དོན་ལ་ཕུལ་བའི་སྐབས་ལ་ང་ཡང་མི་མང་ཚང་མས་ཀྱི་བར་ལ་བཀའ་སློབ་ཅིག་ཞུ་ཡིན་ནོ། ད་དེ་རིང་གི་འདི་གའི་བཀའ་སློབ་དེ་མི་མང་ཚང་མའི་བར་ལ་ང་འགྲོ་བའི་སྐབས་ལ།

དང་པོ་གདོང་ནས་འོ་རང་ཡང་གཞན་དག་གི་རྒྱ་ལས་འོང་རྒྱུ་མི་ཡིན་པ་རེད། འོ་རང་གཞན་དག་རྒྱ་ལས་མི་འོང་པའི་མི་དེ་ཆུ་ལ་སྦངས་ནས་དེ་ནས་དཀོན་མཆོག་གི་སྨོན་ལམ་ཞུ་གོ་གི་ཡིན་ནོ་ཞིག་འདིའི་སྨོན་ལམ་ཞུ་ཁུག་ན་དེ་ནས་འོ་རང་གཙང་མ་གཙང་རྐྱང་འགྲོ་གི་ཡིན་ན་གཙང་མ་གཙང་རྐྱང་གི་ཐོག་ནས་དེ་ནས་དཀོན་མཆོག་གི་འོ་རང་ལ་ཡང་ཅི་ཐམས་ཅད་བཤད་ཚོད་ཡོད་མིན་པའི་གི་ཁ་ཅིག་ར་ང་ཡེ་ཤུ་གི་མི་ཡིན། ང་ཡེ་ཤུ་གི་དོན་ལ་འགྲོ་གི་ཡོད། ང་ཡེ་ཤུ་གི་ལས་ཀ་བྱེད་གི་ཡོད་མེད་དེ་ཆོ་ཡོང་ང་མ་རེད། དེ་ནས་འོ་རང་སེམས་པ་དང་བཟོད་པ་དང་ཅི་རིག་པ་དང་ཅི་ཐམས་ཅད་དེ་དཀོན་མཆོག་གི་འགྲོ་སྟངས་གི་ཐོག་ལ་འགྲོ་དགོས་གི་ཡོད་མེད་དེ Bible ནང་ལ་གསུངས་གནང་དེ་ཡོད་དོ་ཞེས་དེ་གི་ལས་རིམ་ལ་མི་མང་ཚང་མ་ཡང་སྐྱབས་བཅལ་ནས་འགྲོ་དགོས་གི་ཡོད། དེ་གི་ཐོག་ནང་ལ་དཀོན་མཆོག་གི་འགྲོ་སྟངས་ལ་འགྲོ་བའི་གི་སྐབས་ལ་དེ་ནི་ཆུའི་ནང་ལ་ཞུགས་ནས་བབ་ཏིས་མ་ལེན་དགོས་གི་ཡོད་དེ་བབ་ཏིས་མ་དེ་འོ་རང་མི་དེ་མི་མཐོན་པོའི་གི་མི་ཆེན་པོའི་གི་དེ་ནི་གོ་ཤེས་རིག་ཡོད་མཁན་གི་མི་དེ་གི་དེ་ནི

འདི་གི་བབ་ཏིས་མ་ལེན་ཚར་ནས་དེ་ནས་ཚུན་རྒྱབ་ནས་ཕར་གྲགས་བཤད་ནས་ཡང་གཞན་དག་གི་དགོན་པ་དང། གཞན་དག་གི་ཆོས་ཀྱི་སྐལ་དང་དེ་རུ་བས་ན་དེ་ནི་ཆོས་ཡོང་བ་མ་རེད་ཅེ་ཡང་དེ་ནས་འོང་ཟིན་ན་དེ། འདི་གི་ཆོས་ལུགས་ལ་སླེབས་ཟིན་ན་འདི་གི་ཆོས་ཀྱི་འགྲོ་སྟངས་སི་རྐྱང་རྐྱང་ཅིག་བྱས་དགོས་ཀྱི་ཡོད་སྨྲས་ཏེ་སངས་རྒྱས་ཀྱི་གསུང་ནང་དུ་ཡོད་དོ་ཅིག་འོ་འདི་གི་དཀོན་མཆོག་གི་གསུང་ནང་དུ་ཡོད་དོ་ཅིག་ང་ཁྱེད་རང་གི་དཀོན་མཆོག་གི་རེད། དཀོན་མཆོག་ང་ལ་ཤོག་སྨྲས་ན་ང་རྣམ་པའི་ནང་འོང་གི་ཡིན་པ་དཀོན་མཆོག་གི་འགྲོ་སྟངས་འོ་དཀོན་མཆོག་ཤོག་སྨྲས་འོང་སྐབས་ལ་དེ་ནི་འོ་རང་གི་ལས་ཀ་ཚང་མ་དེ་ཡག་པོ་སྤེལ་ན་ཁོང་འོང་གི་ཡོད་མེད་ན་ཁོང་འོ་རང་ནང་ལ་འོང་མི་ཐུབ་ཡོད་དོ་ཅིག་འོང་འོང་ར་མི་ཡོང་ཡོད་དོ་ཅིག་དེ་ནི་ཡིད་པ་ཁོང་གི་འོ་རང་ལ་སྐྱོན་བཏང་གི་ཡོད་དོ་ཅིག་དེ་ནི་དུས་ཡུན་བཀའ་རྒྱལ་གི་ཡིན་པ་ཁོང་མི་ཡོང་ན་དེ་ནི་དུས་ཡུན་བཀའ་རྒྱལ་ནི་དེ་ནི་བདུད་ཀྱི་དེ་དེ་ཁྱིམ་མིའི་ནང་དེ་ལ་འཁྲུག་པ་དང་དེ་ནི་ཟིང་འཁྲུག་དང་དེ་མང་པོ་ཞིག་བསླངས་གི་ཡོད་དེ་བསླངས་ན་དེ་ནས་ཨོ་ཁྱིམ་འདི་ལ་དགའ་མོ་གཅིག་གང་ཡང་ཡོང་གི་མེད་པ་རེད་སྨྲས་ཏེ་དཀོན་མཆོག་གསུང་ནང་དུ་ཡོད་དོ་ཅིག་དེ་ནས་ཡབ་ཡེ་ཤུ་གི་བཀའ་སློབ་ལ་ཕེབས་གནང་མཁན་མི་མང་ཚང་མ་དེ་དོན་དག་དེ་གྲུབ་ཟིན་ན་དེ་ནས་བབ་ཏིས་མ་ལེན་དགོས་ཀྱི་ཡོད་དོ་ཆུའི་ནང་ལ་ཞུགས་ནས་དེ་ནས་ང་དེ་རིང་ལ་ཧ་ལ་གཙང་མ་གཙང་རྐྱང་ཡིན་ནོ་ཅི་ང་དེ་རིང་ཆོས་ཀྱི་ཐོག་ལ་འོང་གི་ཡིན་ནོ་ཅི་ཨེ་ང་དེ་རིང་ཡབ་ཡེ་ཤུ་གི་དོན་ལ་འོང་གི་ཡིན་ནོ་ཅི་སྨྲས་ཏེ་ཨོ་དེ་ཨོ་རང་གི་ཨོ་དེ་བཞག་ནས་དེ་ནས་ཡང་ཕེབས་རོགས་གནང་གནང་རོགས་གནང་ཅི། མི་མང་ཚང་མ་ལ་ང་དེ་རིང་གི་འདི་གི་ལས་རིམ་བབ་ཏིས་མ་གི་དོན་ལ་ཁྱེད་མི་མང་ཚང་མ་ལ་ཕུལ་ནས་ཡང་དེ་རིང་གི་དུས་ཚོད་འདི་ཡང་རྫོགས་སོང། འདི་དུས་ཚོད་འདི་རྫོགས་ཡོང་སྐབས་ལ་ནངས་པར་ཡང་སང་ཉིན་ང་ཡང་འདི་གི་ལས་རིམ་དང་ལས་རིམ་ཡག་པོ་ཡག་པོ་ཡང་ཁེར་ནས་ཡང་མི་མང་ཚང་མ་གི་བར་དུ་ང་སླེབས་གི་ཡིན་ནོ་ཞེས་འདི་དུས་ཚོད་ལ་ཡང་མི་མང་ཚང་མས་དེ་རེ་ཌི་ཡོ་དེ་ཡང།

དེ་རིང་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་ཀའི་སན་དེས་འགྲོ་སྟངས་ཀྱི་སན་དེས་ཁེར་ནས་ང་འོང་གི་ཡིན་ནོ་ཐུགས་རྗེ་ཆེ་ཞུ་གི་ཡིན་ནི། དེ་ཨ་ས་ཀའི་བ་ནི་རེ་ཌི་ཡོ་གི་ཚོགས་པའི་གི་མི་མང་ཚང་མ་ལ་དགུང་སང་ཞུ་གི་ཡིན་ནོ། སྨྲས་ཏེ་ང་བཀྲ་ཤིས་བདེ་ལེགས།

ཚེ་འདི་ལ་གཅིག་རང་རེད། ཚེ་ཧ་ལོ་ལ་ཕྱོགས་གང་ཡང་མ་རེད། ཚེ་ཧ་ལོ་ལ་ཨོ་ཁྱོད་དེ་ག་རང་ལ་གནོད་ཁ་གནོད་དགོས་ཡོད་རེད། རང་གི་འདི་ལ་སངས་རྒྱས་གང་གནང་ང་རེད་དཀོན་མཆོག་གང་གནང་ང་རེད་ཨོ་དེ་ང་རང་གི་རྒྱུ་ཡིན་པ་མེད་དེ་བསམ་བློ་ལ་ཁྱེར་ནས་རང་གི་སེམས་པ་དེ་རང་གིས་འདུལ་ཁུག་ན་འདི་དེ་ཆོས་རེད། ཨོ་ད་མི་མང་ཚང་མར་འདི་ལ་གསན་ཞུ་རོགས་གནང། མིའི་དཀའ་སྟོབས་ཅིག་གི་རྒྱུ་ལ་ངའི་རྒྱུ།

དེ་ནི་གོས་སྐྱིད་པོ་གཙོ་བོ་རེད། དེའི་ཐོག་ནས་ང་དེ་རིང་གི་འདི་གི་ཆོས་ཀྱི་འགྲོ་སྟངས་ཀྱི་ཐོག་ལ་ང་མི་མང་ཚང་མ་ལ་འདི་རེ་དྲུག་གི་བར་ལ་མི་ལ་ཕྱག་གནང་དང་འབྲེལ་ངང་དེ་ནི་ཧམ་པ་ཧམ་འཛུམ་གྱིས་མ་དཔེ་བླངས་མེད་དེ་འདི་ཞུས་ནས་ང་དགུང་སངས་ཞུ་བ་ཡིན་ནོ་ཞེས།

གཞན་དག་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།